སྲུང་བ་མེད་པར་དེ་ནི་ལམ་སྒོམ་པར་བྱེད་པ་སྐད་ཅེས་པ་ནི་ཡང་སྔགས་ཀྱི་ཚུལ་ལས་རྣམ་པར་འཁྱམས་པ་ཡིན་ནོ་དེ་ལྟར་དམ་ཚིག་དང་སྡོམ་པ་སྲུང་བ་དེས་སྔགས་ཀྱི་ལམ་སྒོམ་པར་བྱ་བ་ལ་ཐོག་མར་བསྐྱེད་པའི་རིམ་པ་ལྷ་ཡི་དེ་ནས་འཁོར་ལོ་ཚང་བ་རྒྱུད་སྡེ་ཁུངས་མ་ནས་བཤད་པ། ཞིག་བསྒོམ་དགོས་ཏེ་སྔགས་ལམ་གྱི་ཚུལ་ནི་ཐུན་མོང་མ་ཡིན་པའི་སྤང་བྱ་ནི་དེ་ནི་ཕུང་པོ་དང་ཁམས་དང་སྐྱེ་མཆེད་ལ་རང་ག་བར་ཞེན་པའི་དེ་ནི་ཐ་མལ་པའི་རྣམ་རྟོག་འདི་ཡིན་ལ་དེ་སྤོང་བ་ཡང་གནས་དང་ལུས་དང་ལོངས་སྤྱོད་རྣམས་ཁྱད་པར་དུ་དེ་ནི།

དེ་ནི་འོ་ད་དལ་འབྱོར་དོན་ཆེ་རྙེད་དཀའ་དེ་ཚོ་དེ་ནི་ཡག་པོ་བསམ་ན། དེ་ནི་དེ་ནི་དལ་དོན་ཆེ་བསམ་ན་དོན་མེད་འདའ་བ་ཕངས་རྙེད་དཀའ་བསམ་ན་གྱི་ན་སྡོད་ཐབས་མེད་ཅེས་གསུངས་ཡོད་པ་ཡིན་ཙང་དེ་ནི་འོ་དེ་ནི་དོན་མེད་པ་དོན་དག་མེད་པ། ལས་ཀ་མང་པོ་བྱེད་ཀྱི་མི་ཚེ་འཕྲོ་བརླག་འགྲོ་བ་དེ་ལ་ཕངས་སེམས་གཅིག་ཡོད་རེད་དཔེར་ན་ང་རང་ཚོ་དེ་ནི་ང་རང་ཚོ་ཨམ་ཕྲག་ནང་དངུལ་ཡོད་ན་དངུལ་དེ་དེ་ནི་འོ་དེ་ནི་ད་ག་སེ་འཕྲོ་བརླག་བྱས་སོང་ན་ཕངས་སེམས་གཅིག་གཏོང།

འོ་དེ་ནི་ཚེ་ཕྱི་མ་ཐར་ཐར་པའི་གོ་འཕང་ཐོབ་པ་ཡང་བྱེད་ཐུབ་ཀྱི་ཡོད་རེད། ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པ་ཡང་བྱེད་ཐུབ་ཀྱི་ཡོད་རེད་འོ་དེ་ཚོ་དོན་དག་སྒྲུབ་ལུགས་དེ་ཚོ་བསམ་ན། ད་ཨེ་ནི་ཉི་མ་རེ་རེ་བཞིན་དུ་སྟོང་པ་རེ་ཕྱིན་པ་དང་དེ་ནི་ཕངས་སེམས་གཅིག་ཡོང་དགོས་རེད་བྱས་ན་དོན་ཆེན་བསམ་ན་དོན་མེད་འདའ་བ་ཕངས་ཟེར། རྙེད་དཀའ་བསམ་ན་གྱི་ན་སྡོད་ཐབས་མེད་ཟེར་འོ་དེ་ནི། རྙེད་དཀའ་བ་བསམ་ན་ད་ད་རེས་མ་གཏོགས་བྱུང་ན་རྙེད་རྙེད་ཡ་མི་འདུག་ད་རེས་རྙེད་པ་རེད་བསམ་བློ་བྱུང་ན་ད་ད་རེས་རྙེད་པ་འདིའི་ཐོག་ལ་ཡག་པོ་ཞིག་བྱེད་མ་ཐུབ་ན་ད།

དེ་འདྲའི་བྱེད་ན་ནི་འོ། ལམ་གྱི་རིམ་པ་རྟོགས་པ་ཆ་ཚང་བ་རྒྱུད་ལ་སྐྱེས་རབས་རྣམས་ཀྱི་དོགས་གཏུགས་སུ་གལ་ཆེན་པོར་མ་རྟོགས་ན་སེམས་ཀུན་སེལ་བྱེད་ན་དེ་ནི་འོ། བྱང་ཆུབ་སེམས་དེ་གཙོ་བོ་ཡིན་ཙང་དེ་བྱང་ཆུབ་སེམས་དེ་རང་ཉམས་ལེན་བྱེད་པར་བསམ་ནས། དང་པོ་ནས་དེ་ནི། ལམ་ཐུན་མོང་བ་དེ་ནི་སྐྱེས་བུ་འབྲིང་དང་ཐུན་མོང་བ་དང་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གང་ལ་ཡང་བློ་མ་སྦྱངས་པ་ལ་ཡང་དེ་ནི་བྱང་ཆུབ་སེམས་ལ་དེ་ནི་མི་རྣམས་སྦྱངས་པས། དེ་ནི་བྱང་ཆུབ་སེམས་ངོ་མ་སྐྱེ་ཡ་ཡོད་མ་རེད་འོ། འོ་འདི་ཡང་ཡོད་མ་རེད། དེ་ག་རེ་རེད་ཟེར་ན་ད། ད་གིན་ཞུས་པ་ནང་བཞིན།